གདན་དབུས་མའི་སྟེང་དུ། ཧཱུྃ་ཡོངས་སུ་གྱུར་པ་ལས་རང་ཉིད་གནོད་མཛེས་རྒྱལ་པོ་སྐུ་མདོག་མཐིང་ག་མི་བསྐྱོད་པ་ཡི་ཅོད་པན་ཅན་མཐིང་དཀར་དམར་བའི་ཞལ་གསུམ་ཕྱག་དྲུག་གི་དང་པོ་གཉིས་རང་འདྲའི་ཡུམ་ལ་ལྷག་མ་གཉིས་རིན་པོ་ཆེ་དང་ལྕགས་ཀྱུ་གཡོན་གཉིས་པད་མ་དང་ཞགས་པ་འཛིན་པ་ཞབས་གཡས་བསྐུམས་ཤིང་གཡོན་བརྐྱང་བའི་སྟབས་ཀྱིས་བཞུགས་པ། ཡབ་ཡུམ་སྙོམས་པར་ཞུགས་པའི་ཐུགས་ཀའི་ཧཱུྃ་གི་འོད་ཟེར་གྱིས་བཀུག་པས་ཁྲོ་བོ་བཅུ་ཞལ་དུ་བཅུག་ནས་ཞུ་བ་རྡོ་རྗེའི་ལམ་ནས་ཡུམ་གྱི་པད་མར་ཞུགས། ཐིག་ལེ་བཅུ་ལས་ཧཱུྃ་རིང་པོ་བཅུ་དང་དེ་ལས་ཁྲོ་བོ་བཅུར་གྱུར། བདག་གཤིན་རྗེ་གཤེད་ཀྱི་ཁྲོ་བོ། ཁྲོ་བཅུ་རྒྱས་པ་དེ་སྟོན་མོ་སྤྱང་གསང་ཧཱུྃ་ཡུམ་གྱི་པད་མ་ལས་སྤྲོས་རྩིབས་བཅུ་རང་རང་གི་གཟིམ་མ་ཡིས་ཆོམས། དུས་རྒྱུན་ངར་དུ་བསྐང་གསོ་བཏང་དུས་མཚམས་སྲང་ཆུང་ངུ་མི་འདུ་བས། མ་གལ་དུ་བ། ཨོ་ཐུགས་སུ་མ་ཆོམས་ནས་ཧཱུྃ་ཡུམ་གྱི་པད་མ་ལས་འཕྲོས། རྩིབས་བཅུ་རང་རང་གི་གདན་ལ་གདུག་པ་ཅན་ཞེས་བགྱི་བ་འདི་འཇིགས་ཆུང་བརྒྱབ་ནས།